ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གིས་བོད་སྐད་དུ་གཏོང་གི་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱས་པའི་ཕར་རྒྱལ་བསྐྱར་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། གཟའ་ཉི་མའི་ཉིན་ནས་རྒྱ་ནག་གི་ལོ་རེའི་ཚོགས་འདུ་གཉིས་ཟེར་བ་དེ་པེ་ཅིང་ལ་འགོ་ཚུགས་ཡོད་པ་དང། ཚོགས་འདུ་དེའི་རིང་ལ་རྒྱ་ནག་གཞུང་གིས་ལས་ཁུངས་ཀྱི་སྒྲིག་གཞིར་བཅོས་བསྒྱུར་བྱེད་རྒྱུའི་གྲོས་འཆར་ཁག་ཅིག་ཡོད་ན་ཡང། བཅོས་བསྒྱུར་དེ་དག་ནི་གོམ་པ་རྒྱབ་ཤིག་རྒྱབ་པ་ཞིག་ཡིན་པར་མི་ཚོས་ངོས་འཛིན་བྱེད་ཀྱི་འདུག་པས་དེ་རིང་ང་ཚོའི་བསྐྱར་ཞིབ་ལས་དོན་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་སྤྱིར་བཏང་བྱས་ན་ཚང་མས་མཁྱེན་གསལ་རེད། རྒྱ་ནག་གི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང་ད་ཆབ་སྲིད་གྲོས་ཚོགས་ཏེ་དེ་བས་བཤད་མ་དགོས་རེད་གི་དངོས་གནས་ཀྱི་དབང་ཆ་ག་གེ་མེད་པའི་འདུ་འཛོམས་དང་ལག་པ་རྐྱང་ཡག་དང་དེ་འདྲས་མི་ཤེས་ག་གེ་ཡོད་མ་རེད། རྒྱུན་དུ་ཁོ་རང་ནས་ཨིན་ཇིའི་ནང་ལོགས་ལ་ཡག་དེ Rubber Stamps ཅེས་ལབ་གི་འདུག་ཨང Rubber Stamps ཟེར་ན་འགྱིག་གིས་བཟོས་པའི་ཐེལ་ཙེ་བྱས་ཅིག་དོན་དངོས་ཀྱི་དབང་ཆ་ག་གེ་མེད་པ་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད། ད་དེ་འདྲས་ཡིན་པ་ཡིན་ན་ཡང་ཚོགས་འདུ་འདི་ཉིད་འཚོགས་པའི་སྐབས་ཏེ། འཛམ་གླིང་ཐོག་ད་རྒྱ་ནག་གི་གནད་དོན་ལ་ཡང་དོ་སྣང་བྱེད་མཁན་མང་པོ་ཅིག་གིས་འདིར་དོ་སྣང་བྱས་བྱས་ཚོགས་འདུ་འདི་ཉིད་བརྒྱུད་བྱས་ད་ལྟའི་རྒྱ་ནག་གི་ཆབ་སྲིད་ཀྱི་གནས་སྟངས་དེ་ག་འདྲས་ཅིག་ཡོད་མེད་ལྟ་ཡག་གི་སྒེའུ་ཁུང་ལྟ་བུ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། ད་ད་རིང་དཔེར་ན་ཆ་བཞག་ན་ཚོགས་འདུ་འདི་ཁ་སང་འཚོགས་པའི་ཉིན་ཁ་དེ་ཉི་མ་དང་པོ་དེ་ལ་ཡང་རྒྱ་ནག་གི་སྲིད་བློན། ལི་ཁེ་ཆང་གིས་གཏམ་བཤད་མཐའ་མ་དེ་བྱས་སོང། གཏམ་བཤད་མཐའ་མ་དེ་བྱས་པ་ཁོ་རང་ནས་ཅིག་གནད་དོན་མང་པོ་ཞིག་མཐོང་འདུག་བསམ་གྱི་འདུག་དང་པོ་དེ། གཏམ་བཤད་དེ་མི་མང་པོ་ཅིག་ཚོད་དཔག་བྱས་བྱས་པ་ཡིན་ན་ད་ལྟ་བར་དུ་སྲིད་བློན་གྱི་ལས་དོན་སྙན་ཞུ་བྱས་པ་ཡིན་ན་ཐུང་ཤོས་དེ་རེད་བཞག་ཟེར་ཆུ་ཚོད་གཅིག་ལས་ཉུང་བ་འདུག་དེའི་སྐབས་དེ་ཡིན་ན་གཏམ་བཤད་བྱས་པའི་སྐབས་དེ་དང་པོ་དེ་འགོ་བཙུགས་དུས་དང་གཞུག་གུ་དེ་དེ་དགའ་བསུ་ཞུ་ཡག་བྱས་དེ་ལས་རྒྱུན་དུ་ཡིན་ན་ཅིག་ཡང་སེ་ཡང་སེ་ཅིག་དགའ་བསུ་ཞུ་ཡག་ཆིབས་ཅིག་དང་དེ་འདྲས་མེད་པ་བྱས་བྱས་ཡིན་ན་ཅིག་དང་འཇམ་ཐིང་ཐིང་རེ་ཞིག་གྲང་ཐིང་ཐིང་རེ་ཞིག་འདུག་ད་ག་ཁོ་རང་ནས་ད་ལྟའི་རྒྱ་ནག་གི་ཆབ་སྲིད་ཁོར་ཡུག་དང་ལི་ཁེ་ཆང་དང། ཞི་ཅིན་ཕིང་གི་འབྲེལ་བའི་སྐོར་ལ་ཡང་གནས་སྟངས་དེ་ཚོ་མཚོན་ཐུབ་ཀྱི་འདུག་ཨ་ནི་འདི་ལས་ཕྱིར་དེ་འདྲ་བཤད་པ་ཡིན་ན་ལི་ཁེ་ཆང་གི་ལས་ཀ་མཐའ་མ་དེ་ཆགས་བསྡད་ཡོད་རེད་ད་རིང་གི་གཏམ་བཤད་བྱེད་ཡག་དེ། འདིའི་སྔོན་ལ་ཡང་རྒྱ་ནག་གི་དམར་ཤོག་ཆེས་མཐོའི་འགོ་ཁྲིད་ནང་ལོགས་ལ་ཡང་སྤྱིར་བཏང་གི་ཕྱོགས་གཏོགས་བྱས་བྱས་ཆབ་སྲིད་ལྟ་བ་མི་འདྲ་དང་དེ་འདྲས་ད་གའི་དམིགས་བསལ་ག་གེ་ཡོད་མ་རེད་དེ་ལས་ཡིན་ན་ཡང་ཁོ་རང་ཚོའི་ལས་ཁུངས་ཀྱི་འབྱུང་ཁུངས་དང་ཐོག་ནས་ཅིག་ཕྱོགས་གཏོགས་དེ་མི་འདྲ་བ་ཏོག་ཙམ་ཡོད་རེད་འདིའི་ནང་ནས་གལ་ཆེན་པོ་གཅིག་རྒྱ་ནག་གི་གཞོན་ནུ་སྡེ་ཚོགས་ཀྱི་ཕྱོགས་གཏོགས་དེ་ད་སྔོན་མ་ཧུའུ་ཡའོ་པང་དང་ཧུའུ་ཅིན་ཐའོ་དང་ད་ལི་ཁེ་ཆང་མཐའ་མ་བྱས་བྱས་ཁོང་ཚོ་ཡིན་ན་ཕྱོགས་གཏོགས་དེ་ཆགས་བསྡད་ཡོད་རེད་ད་ད་རིང་ལི་ཁེ་ཆང་སྲིད་བློན་ནས་ལས་འགྱུར་བྱས་པའི་རྗེས་ལ་ཡིན་ཕལ་ཆེན་ཕྱོགས་གཏོགས་དེ་ཧ་ལམ་ཞི་ཅིན་ཕིང་གིས་གཙང་མར་བཟོས་བྱས་ཡིན་ཕྱོགས་གཏོགས་དེ་མེད་པ་བཟོས་པ་ནང་བཞིན་ཆགས་བསྡད་ཡོད་རེད་ད་ག་ཁོ་རང་ཡིན་རྒྱ་ནག་གཞུང་གི་མཐོ་རིམ་འགོ་ཁྲིད་ཀྱི་ཆབ་སྲིད་ནང་ཁུལ་ནས་བཤད་པ་ཡིན་ན་ཞེ་དྲག་གི་གནས་ཚུལ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། ཨ་ནི་འདིའི་སྒང་དེ་སྲིད་བློན་རེད་ཟེར་ཆ་བཞག་པ་ཡིན་ན་ད་རྒྱ་ནག་གི་སྲིད་བློན་ཟེར་དེ་མ་རྩ་རང་ཅིག་དབང་ཆ་ཆེ་ཤོས་དཔོན་པོ་དང་པོ་མ་རེད་དེ་ལས་ཡིན་ནའི་རྒྱ་ནག་ནང་གི་སྲིད་ཇུས་གཏན་འབེབས་བྱས་དང་ལྷག་པར་དུ་སྲིད་ཇུས་དོན་འཁྱོལ་བྱེད་ཡག་ཐོག་ལ་ཡག་མི་སྣ་གལ་ཆེན་པོ་ཞེ་པོ་ཅིག་དང་ནུས་པ་ཆེན་པོ་ཞེ་པོ་ཅིག་མི་སྣ་ཅིག་རེད་དང་པོ་དེ་ཡིན་ན་ཅིག་ཀྲོའུ་ཨེན་ལེ་ནས་འགོ་བཙུགས་བྱས་ཀྲའོ་ཙི་དབྱང་དང་ཀྲུའུ་རུང་ཅི་དང། ལི་ཕང་དང་དེའི་རྗེས་ཀྱི་ཝུན་ཅཱ་པའོ་དེ་ཚོ་ཚང་མ་ལོག་ད་ཕྱི་མིག་བལྟ་དུས་ཙམ་པ་ཞེ་དྲག་གི་རྒྱ་ནག་གི་ཆབ་སྲིད་ཐོག་ལ་ཡང་གལ་ཆེན་པོའི་མི་སྣ་རེད་པ། ད་ཡིན་ནའི་འདས་པའི་ལོ་བཅུའི་ནང་ལོག་ལ་ཡང་ལི་ཁེ་ཆང་ཁོ་རང་ལས་ཀའི་འཇོན་ཐང་མི་འདུག་ཟེར་ནས་མི་འདུག་ལས་ཀ་བྱེད་ས་མ་རག་པ་ཟེར་ནས་མི་འདུག་ད་གཙོ་བོ་དེ་ཡིན་ན་ཞི་ཅིན་ཕིང་གི་དབང་ཆ་རྒྱ་སྐྱེད་ཞེ་པོ་ཅིག་བཏང་རྗེས་གང་ལྟར་ལི་ཁེ་ཆང་སྐད་གོ་ཡག་མེད་པ་དང་མཐོང་ཡག་མེད་པའི་བཟོ་ཆགས་སོང། དེ་ཡིན་ན་རྒྱ་ནག་དམར་ཤོག་གི་ཉེ་དུས་ཀྱི་གཞུང་གི་ལོ་རྒྱུས་ཐོག་ལ་བྱས་པ་ཡིན་ན་ཞེ་དྲག་གི་མཐོང་དཀོན་པོ་དང་ཡིན་ན་ཁོ་རང་ཡིན་ན་དབང་ཆ་ཆུང་ཤོས་བྱུང་བ་རེད་བྱས་ཙང་དེ་ཚོ་ཚང་མ་ནས་ལི་ཁེ་ཆང་གི་གཏམ་བཤད་ཀྱི་ནང་དོན་ལ་མ་བལྟས་པ་བྱས་ཁོའི་གཏམ་བཤད་ཁོ་རང་གཅིག་པོར་བལྟ་དུས་ཙམ་པ་ཡིན་ད་ལྟའི་རྒྱ་ནག་གི་ཆབ་སྲིད་གནས་སྟངས་དེ་ཚོ་མང་པོ་ཅིག་མཐོང་ཐུབ་ཀྱི་འདུག་བསམ་གྱི་འདུག་ཨ་ནི་དེ་ནས་རྒྱ་ནག་གི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཁོ་རའི་ནང་ལོག་ལ་ཡ་གནས་ཚུལ་གང་ཡང་ཐག་བཅད་ཡ་ཡོད་མ་རེད་གནས་ཚུལ་དེ་ཚོ་ཡིན་ན་མང་ཆེ་བ་ཡིན་ན་རྒྱ་ནག་དམར་ཤོག་གི་དེའི་སྔོན་ནས་ཐག་བཅད་ཚར་ཀྱོག་དེ་གི་དེ་ཕ་གིའི་ནང་འཁྱེར་ཡོང་བྱས་འགྱིག་གིས་བཟོས་བཞག་པའི་ཐེལ་ཙེ་སྟོང་པ་རྒྱག་ཡ་གཅིག་པོ་རེད་ཐག་བཅད་པ་དེ་ག་རེ་རེད་ཟེར་ན་དེའི་སྔོན་ལ་ཡ་ཕལ་ཆེར་བྱས་ན་བདུན་ཕྲག་གཅིག་གོང་ལ་ཡ་རྒྱ་ནག་དམར་ཤོག་གི་སྐབས་ཉི་ཤུ་པའི་ཚོགས་འདུའི་ཚང་འཛོམས་གྲོས་ཚོགས་གཉིས་པ་ཟེར་མཁན་འཚོགས་སོང་ཨ། དེའི་ཐོག་ལ་ཡང་ད་ད་རིང་གི་ཚོགས་ཆེན་དེའི་ནང་ལོགས་ལ་ཡང་ཐག་གཅོད་བྱེད་ཡག་གནས་ཚུལ་མང་པོ་ཅིག་དེའི་ནང་ནས་མི་མང་པོ་ཅིག་གིས་ད་དོ་སྣང་བྱེད་ཡག་ཆེ་ཤོས་ཅིག་ག་རེ་འདུག་ཟེར་ན་རྒྱ་ནག་གི་གཞུང་གི་སྒྲིག་གཞི་ཁག་ཅིག་ལ་ཡང་བསྒྱུར་བཅོས་ཆེན་པོ་ཞིག་གཏོང་གི་ཡིན་ཟེར་ཡག་གི་ཁོང་ཚོའི་འདིའི་བསམ་འཆར་ཞིག་འདུག། ད་བསམ་འཆར་ཟེར་བྱས་མི་ཤེས་གང་ལྟར་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ནང་འཁྱེར་ཡོང་བྱས་འདི་ལ་མོས་མཐུན་བྱེད་ཡ་མི་ཤེས་ག་གའི་ཡོད་མ་རེད་དེ་ལ་ཡ་ད་ལྟ་བར་དུ་མི་ཚོས་དོ་སྣང་ཆེན་པོ་ཞེ་པོ་བྱེད་ཀྱི་འདུག་ངས་བྱས་ན་ཞེ་དྲག་གལ་ཆེན་པོ་རེད་ཤག་བསམ་ཚར་འདུག་བྱས་ཙང་ངས་ད་རིང་གཙོ་བོ་འདིའི་སྐོར་ལ་ཡ་རོབ་ཙམ་ཞུས་ན་བསམ་བྱུང། ད་ལྟའི་བསྒྱུར་བཅོས་བཏང་ཡ་གི་བསམ་འཆར་དེ་ནང་དོན་ཞིབ་ཕྲ་ག་འདྲ་ཡོད་མེད་ཡིན་ན་རྒྱ་ནག་གཞུང་རང་གིས་མར་གསལ་བསྒྲགས་བྱས་ཡོད་མ་རེད། ཡིན་ནའི། བསམ་འཆར་དེའི་ནང་དོན་འདི་རེད་འདི་རེད་བྱས་ཡོད་རེད་པ་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་ཧོང་ཀོང་ཡིན་ནའི་རེད་ལྷག་པར་དུ་ཐའེ་ཝན་དང་དེ་ཚོ་ཡིན་ནའི་ཕྱིར་ཕྱིར་དེ་ཐོན་ཤག་དེ་ཚོ་ཕལ་ཆེའི་ཆ་ནས་བཤད་པ་ཡིན་ན་བརྒྱ་ཆ་བརྒྱ་ཐམ་པ་མེད་པ་ཡིན་ནའི་ལས་མང་ཆེ་བ་བདེན་པ་ཡིན་ས་རེད། བསྒྱུར་བཅོས་ཟེར་བ་དེ་སྤྱི་བཏང་ང་ཚོ་བསམ་འཁོར་བའི་སྐབས་ཡ་ད་ལྷག་པར་དུ་རྒྱ་ནག་གི་ཆབ་སྲིད་ངོས་ནས་བཤད་པ་ཡིན་ནའི་རེད་ད་མའོ་ཙེ་ཏུང་འདས་གྲོངས་སོང་ཏེང་ཞའོ་ཕིང་ཡོང་བྱས་ཏེང་ཞའོ་ཕིང་དང་པོ་དེ་བསྒྱུར་བཅོས་དང་སྒོ་ཕྱེ་ཡག་ཟེར་བ་དེ་སྲིད་བྱུས་བྱས་བྱས་ད་བསྒྱུར་བཅོས་ཟེར་བ་དེ་ད་ལྟ་བར་དུ་རྒྱ་ནག་གི་ནང་ལོག་ལ་ཡོད་པའི་མི་ཚོའི་བསམ་བློའི་ནང་ཡིན་ནའི་རེད་ད་ཕྱི་ལ་ཡ་ཡོད་པའི་རྒྱ་ནག་ཆབ་སྲིད་དོ་སྣང་བྱེད་མཁན་ཚོའི་ངོས་ནས་ཡིན་ནའི་རེད་སྒྱུར་བཅོས་ཟེར་བ་དེ་ག་དུས་ཡིན་ནའི་ལས་གོམ་པ་མདུན་སྤོས་དང་ཡར་གཏོང་ཡ་རེད་ད་དེ་འདྲས་ཅིག་མང་ཆེ་བས་ཚིག་དེའི་གོ་བ་ད་ག་དེ་འདྲས་ཅིག་བསམ་བློ་འཁོར་གྱི་ཡོད་ཀྱི་རེད་ཡིན་ནའི་ད་རིང་གི་ད་ལྟའི་ནང་དོན་དེའི་ཐོག་ཏུ་བལྟས་པ་ཡིན་ན་གོམ་པ་མདུན་སྤོས་རེད་མི་འདུག་འདི་ག་ཚང་མ་ལོག་གོམ་པ་མར་ཕྱིར་བཤོལ་ཡིན་པ་མ་ཟད་གཅིག་བྱེད་དུས་ཙམ་པ་ཡིན་ན་གོམ་པ་ཕྱིར་བཤོལ་ཆེན་པོ་ཞེ་དྲག་འདི་ཡིན་རྒྱུ་འདི་རེད་ཤག། རྒྱ་ནག་དམར་ཤོག་གི་བཅོས་སྒྱུར་ལེའུ་དང་པོར་འགོ་བཙུགས་ཡག་དེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ཀྱི་མཇུག་ཏུ་དང་བརྒྱད་ཅུ་གྱ་གྲངས་འགོ་སྟོད་དུ་བྱུང་བ་རེད། ངས་དེ་དུས་གསལ་པོ་ཞེ་པོ་དྲན་གྱི་འདུག་ཏེང་ཞའོ་ཕིང་དང་ཧུའུ་ཡའོ་པང་དང་ཀྲའོ་ཙེ་དབྱང་དང་དེ་ཚོ་དེའི་སྐབས་དེ་བཅོས་སྒྱུར་གྱི་རྩ་འཛིན་ལ་གྱུར་པ། དེ་རྒྱུན་དུ་ཁ་ནས་རྟག་པར་བཤད་བསྡད་ཡག་ཡིན་ན་ཏང་སྲིད་དབྱེ་འབྱེད་བྱེད་དགོས་རེད། འདི་ག་རེ་ཟེར་དགོས་རེད་ཟེར་ན་ད་རྒྱ་ནག་ནང་ལོགས་ལ་ཡང་བཞུགས་ན། ཁག་གཅིག་དམར་ཤོག་ཏང་རང་གིས་ཐད་ཀར་འཛིན་བསྡད་པའི་ཡིན་ན་དབང་ཆ་དང་ལས་ཁུངས་ཁག་གཅིག་ཡོད་རེད་ད་ག་ནང་བཞིན་ཡང་རྒྱལ་སྲིད་སྤྱི་ཁྱབ་ཁང་བྱས་ད་སྲིད་གཞུང་རང་གིས་འཛིན་བསྡད་ཡག་དབང་ཆ་དང་ལས་ཁུངས་ཁག་གཅིག་ཡོད་རེད་ཁོང་ཚོའི་དམིགས་ཡུལ་དེ་བསྒྱུར་བཅོས་དེ་བཏང་བྱས་འདི་གཉིས་བར་ཚ་ལག་ལ་ཡང་རྒྱང་ཐག་རིང་རིང་ལ་བཏང་ཡག་དང་ལྷག་པར་དུ་དམར་ཤོག་གིས་ཐད་ཀར་འཛིན་བསྡད་པའི་དབང་ཆ་མང་པོ་ཅིག་ག་ལེ་ག་ལེ་སྲིད་གཞུང་ལ་ཕར་རྩིས་སྤྲོད་བྱེད་ཡག་དེ་རེད། དེ་འདྲ་བྱས་བྱས་སྔོན་ནས་བསྒྱུར་བཅོས་ཡོད་དགུ་རོ་བཏང་བ་རེད་ལ་བསྒྱུར་བཅོས་དེ་ཚོ་བཏང་པའི་རྐྱེན་གྱིས། ད་འདས་པའི་ལོ་བཞི་བཅུ་ཙམ་ནང་ལ་རྒྱ་ནག་གི་དཔལ་འབྱོར་དང་དེ་ཚོ་ཡར་རྒྱས་འགྲོ་བ་དེ་ལ་ཡང་ནུས་པ་ཆེན་པོ་ཞིག་ཐོན་ཡོད་རེད་བསམ་གྱི་འདུག་བསྒྱུར་བཅོས་དེ་ཚོ་སྤྱིར་བཏང་ཆ་ནས་བཤད་པ་ཡིན་ན་རྒྱུན་ལྡན་རྒྱལ་ཁབ་ཅིག་ནང་ལོགས་ལ་ཡང་ཧ་ལམ་སྲིད་དོན་ཚོགས་པ་ཟེར་མཁན་དེ་ཁོ་རང་ཡོད་མ་རེད་དེ་འདྲ་མེད་དུས་ཚོད་ཕར་གཞུང་བཅུག་དགོས་རེད། རྒྱུན་ལྡན་གྱི་རྒྱལ་ཁབ་ཅིག་ཁོ་རང་ལ་ཡང་ལམ་ཁ་ཆ་ཚང་བྱས་བྱས་ཡིན་ན་དམར་ཤོག་དབང་ཆ་དེ་ག་དེ་བློས་དེ་བཏང་མ་རེད་དེ་ཡིན་ནའི་དེའི་ལམ་ཁ་དེ་ཁ་ཕྱོགས་འགྲོ་སྟངས་རེ་བྱས་པ་ཡིན་ན་ཁོ་གོམ་པ་མདུན་སྤོས་བྱས་པ་ཟེར་གྱི་རེད་བསམ་གྱི་འདུག། ད་ཡིན་ནའི་ད་རེས་གཞུང་གི་ལས་ཁུངས་ཀྱི་སྒྲིག་གཞི་ལ་ཡང་བསྒྱུར་བཅོས་ཟེར་དེ། འཆར་གཞི་འདིའི་ནང་ལོགས་ལ་ཡང་ཏག་ཏག་འདི་ལྡོག་ཕྱོགས་རེད་བཞག་ལྡོག་ཕྱོགས་བྱས་བྱས་འདིའི་སྔོན་ལ་ཡང་དམར་ཤོག་དང་སྲིད་གཞུང་བར་ཚ་ལག་དེ་རྒྱང་ཐག་རིང་ལ་བཏང་བྱས་དབང་ཆ་དེ་ཚོ་ཚུར། སྲིད་གཞུང་ལ་ཡང་རྩིས་སྤྲོད་བྱེད་དགོས་རེད་པ་ད་ད་རེས་འདི་ཡིན་ན་འདི་གཉིས་གཉིས་བར་ཚ་ལག་འབྲེལ་བ་དེ་ཉེ་རུ་བཏང་བྱས་རྒྱལ་སྲིད་སྤྱི་ཁྱབ་ཁང་སྲིད་གཞུང་ནང་ལོགས་ཡོད་པའི་ལས་ཁུངས་མང་པོ་ཅིག་ཡིན་ན་ཐད་ཀར་དམར་ཤོག་རང་གིས་དབང་འཛིན་དང་དམར་ཤོག་རང་གིས་བདག་འཛིན་བྱས་རེད་བཞག། གནས་ཚུལ་དེ་ཕྱིར་གྱར་པའི་རྗེས་ལ་ཡང་མི་མང་པོ་ཅིག་གིས་སེམས་ཁྲལ་བྱས་བྱས་བགྲོ་གླེང་བྱེད་ཡག་གི་བསྒྱུར་བཅོས་ཀྱི་ནང་དོན་གལ་ཆེ་ཤོས་ཅིག་ག་རེ་འདུག་ཟེར་ན་ད་རྒྱ་ནག་ནང་ལ་ཆ་བཞག་དཔེར་མཚོན་བྱས་ན་ཁོ་ཚོས་སྤྱི་བདེ་ལས་ཁུངས་དང་བདེ་འཇགས་ལས་ཁུངས་ཟེར་གྱི་ལས་ཁུངས་གཉིས་ཡོད་རེད་པ་ད་དེ་ཚོ་སྒང་ག་ལོག་ཡིན་ན་རྒྱུན་དུ་ཁོ་མི་ལ་དྲག་གནོན་བྱེད་ཡག་དང་འདི་ཚོ་འབྲེལ་བ་ཞེ་པོ་ཅིག་ཡོད་པའི་ལས་ཁུངས་གལ་ཆེན་པོ་ཅིག་གཉིས་རེད་སྤྱི་བདེ་ལས་ཁུངས་ཟེར་དེ་ད་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་དང་པོ་བཙུགས་དུས་ནས་ད་ལྟ་བར་དུ་རེད་ལ་ད་ག་ནང་བཞིན་རྒྱ་ནག་གི་བདེ་འཇགས་ལས་ཁུངས་ཟེར་མཁན་དེ་ཕལ་ཆེར་ད་བརྒྱད་ཅུ་གྲངས་འགོ་སྟོད་དུ་ཕར་བཙུགས་ཡག་འགོ་བཙུགས་ཡོད་འདི་གཉིས་གཉིས་ཡིན་ན་ད་ལྟ་བར་དུ་རྒྱལ་སྲིད་སྤྱི་ཁྱབ་ཁང་དང་སྲིད་གཞུང་གི་འོག་ལ་ཡང་ཡོད་རེད། ལས་ཁུངས་དེ་གཉིས་གཉིས་ག་ལེ་ག་ལེ་ཡིན་ན་དམར་ཤོག་ནང་ལོགས་ལ་ཡང་ཕར་བཏང་བ་མ་ཟད་དབང་ཆ་དེ་ཐད་ཀར་དམར་ཤོག་རང་གིས་ཏག་ཏག་བཤད་པ་ཡིན་ན་ཞི་ཅིན་ཕིན་རང་གི། བདེ་འཇགས་ལས་ཁུངས་དང་སྤྱི་བདེ་ལས་ཁུངས་དེ་གཉིས་ཆ་ལོག་ཡིན་ན་ཞི་ཅིན་ཕིན་རང་གིས་ཐད་ཀར་ལག་པའི་ནང་ཟིམ་ཡག་དེ་ཡིན་པ་དེ་ནི་མངོན་གསལ་དོད་པོ་རེད་བཞག་ད་དེ་དཔེ་དེ་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་རེད་ཟེར་བྱས་མི་མང་པོས་ཟེར་གྱི་འདུག་ག་རེ་ཟེར་ན་དེ་གཅིག་བྱེད་དུས་དེ་སྔོན་ལ་ཡང་མའོ་ཙེ་ཏུང་སྐབས་ལ་དེ་འདྲས་བྱས་མི་འདུག་བཞི་བཅུ་ཞེ་དགུ་ལོ་ལ་ཡང་དང་པོ་དང་པོ་བཙུགས་པའི་སྐབས་དེ་སྲིད་གཞུང་གི་དབང་ཕར་བཞག་བཞག་ང་རང་བསམ་བློ་བཏང་བའི་འདོད་པ་ཉེན་རྟོག་མི་སྣ་ཟེར་དུས་ཙམ་པ། སྤྱི་ཚོགས་ཀྱི་ཐོག་ལ་ཡང་ད་རྐུ་མ་དང་ཇག་པ་དང་འདོད་པ་རྒྱག་རེས་འདི་ཤོར་དེ་འདི་འདི་འདྲ་གི་ཨེ་ནི་གང་དག་ཇུས་གཏོགས་བྱེད་མཁན་ཅིག་རེད་པ་ད་འདི་ནི་སྲིད་གཞུང་གི་ལས་ཀ་རང་ཅིག་རེད་ད་འདི་དམར་ཤོག་ནང་ལོགས་ཕར་འཐེན་དུས་ཙམ་པ་ཁོ་ཆབ་སྲིད་ཀྱི་ངོ་བོ་དེ་ཞེ་པོ་ཞིག་ཤུགས་ཆེར་འགྲོ་བ་རེད་ཟེར་ཡག་བྱས་པ་ཡིན་ན། འདི་འདྲ་པོ་ཅིག་གིས་རྒྱ་ནག་ལ་ཅིག་བྱེད་མྱོང་མི་འདུག་དེ་ལས་སྔ་མོ་སྔ་མོ། དམར་ཤོག་ཨུ་རུ་སུའི་སྐབས་ལ་ཡ། སི་ཏ་ལིན་སྐབས་ལ་ཡ་བསྒྱུར་བཅོས་དེ་འདྲ་བཏང་བྱས་ཡིན་དེ་སྐབས་དེ་ཨུ་རུ་སུའི་ནང་ལོག་བདེ་འཇགས་མི་སྣ་དང་དེའི་གང་ལོག་སྲིད་གཞུང་ནང་ལོག་ནས་ཨུ་རུ་སུའི་དམར་ཤོག་གི་སི་ཏ་ལིན་ཁོ་རང་རང་གི་ལག་པའི་འོག་ལ་ཡ་ཚུར་རྒྱུ་འདོར་བཏང་བྱས་ཡིན་ན་དེའི་འོག་ལ་ཟིན་ཡོད་ས་རེད་དེ་ཟིན་པའི་རྐྱེན་གྱིས་ད་རྗེས་ལ་ཡ་སི་ཏ་ལིན་སྐབས་ལ་ཡ་ད་མི་ས་ཡ་མང་པོ་ངལ་རྩོལ་བསྒྱུར་བཀོད་བཏང་ཡ་དང་དམར་གསོད་བཏང་ཡ་དང་ད་ཞེ་པོ་ཅིག་འཛམ་བུ་གླིང་གི་མིའི་ལོ་རྒྱུས་ཐོག་གི་ད་གདུག་རྩུབ་ཆེ་ཤོས་ཀྱི་དྲག་གནོན་གྱི་དུས་ཚོད་ཅིག་ཤར་བ་རེད་དེ་ཤར་ཡ་དེ་བསྒྱུར་བཅོས་དེ་བཏང་བའི་རྗེས་ལ་ཡ། ཤར་ཡག་འགོ་བཙུགས་པ་རེད་ཟེར། དེ་འདྲ་སོང་ཙང་ད་རིང་གི་བསྒྱུར་བཅོས་འདི་རྒྱ་ནག་ནང་ལོག་ལ་མ་འོངས་པ་ལ་ཡང་ཆབ་སྲིད་ལྟ་བ་མ་མཐུན་པ་དེ་ཚོ་ལ་ཡང་དྲག་གནོན་བྱེད་ཡ་སོགས་པ་ལ་ཡང་ངས་བྱས་ན་ཕལ་ཆེར་ཤུགས་རྐྱེན་ཞེ་པོ་ཅིག་ཆེན་པོ་ཡོད་པའི་ཨ་ནི་ད་རིང་གི་བསྒྱུར་བཅོས་འདི་ཅིག་རེད་བསམ་ཙང་རེད་ཅིག་ཕལ་ཆེར་ཚོད་དཔག་བྱས་ནས་འདི་འདྲས་འདུག་ད་ཕལ་ཆེར་མི་ཁག་ཅིག་དེ་འདྲ་གསུང་མདོག་ཁ་པོ་རེད། རྒྱ་ནག་ནང་ལོག་ལ་ཡག་ག་རེ་ཡིན་པ་ཡིན་ན་ལས་དམར་ཤོག་ཏང་གིས་ད་ཟིམ་བྱས་བསྡད་ཡོད་རེད་ལས་ཁུངས་འདི་ཕ་གིར་སྤྲད་དང་ཚུར་སྤྲད་ཁྱད་པར་གང་ཡོད་གང་ལྟར་དམར་ཤོག་འོག་ལ་ཁ་ལ་ཉན་རྒྱུ་རེད་ཅེས་བསམ་མཁན་ཡོད་འགྲོ་མ་ཚང་སྤྱིར་བཏང་བྱས་ན་ཡིན་རྒྱུ་ད་དེ་འདྲ་ཅིག་རེད་ད་གང་ལྟར་དམར་ཤོག་ག་རེ་བཤད་བཤད་རེད་མ་གཏོགས་གང་ལྟར་གཞུང་ཞེས་ཀྱི་ཁའི་ལོགས་ཁག་ཁག་ཡོད་མ་རེད་གཞུང་ནང་ཡོད་པའི་དཔོན་པོ་དེ་གའི་སྒང་ག་དམར་ཤོག་གི་ཚོགས་མི་རྐྱང་གཅིག་རེད་བྱས་ཙང་ཁོ་ཁྱད་པར་ཞིག་ཡོད་མ་རེད་ལས་ཡིན་ནའི་དོན་དངོས་ཐོག་ལ་ཡག་རྒྱ་ནག་གི་ཆབ་སྲིད་ཀྱི་འགྲོ་སྟངས་དང་གཞུང་གི་ལས་ཁུངས་འགྲོ་སྟངས་དེ་ཚོ་བལྟས་པ་ཡིན་ན། རྒྱལ་སྲིད་སྤྱི་ཁྱབ་ཁང་ནང་བྱས་བྱས་སྲིད་གཞུང་ནང་ལོག་ཡོད་པ་དེ་དང་དམར་ཤོག་ཐད་ཀར་ཡིན་པ་དེ་ཚོ་ཕར་ཚུར་ལ་ཁྱད་པར་ཁོ་རང་ཡོད་རེད་དཔེར་ན་ཆ་བཞག་ན་ཐད་ཀར་ང་རང་ཚོ་བོད་པ་དང་འབྲེལ་བ་ཡོད་པ་ཅིག་ཆ་བཞག་པ་ཡིན་ན་ད་འདི་སྔོན་ལ་ཡང་རྒྱ་ནག་ནང་ལོག་མི་རིགས་ཀྱི་ལས་དོན་དང་ལྷག་པར་དུ་བོད་ཀྱི་ལས་དོན་འཛིན་སྐྱོང་བྱེད་མཁན་ལས་ཁུངས་གཙོ་བོར་གཉིས་ཡོད་རེད་གཅིག་གིས་ནི་འཐབ་ཕྱོགས་གཅིག་གྱུར་ཟེར་མཁན་དེ་རེད་དེ་ཡིན་ན་རྒྱ་ནག་དམར་ཤོག་གི་ལས་ཁུངས་ཁོངས་གཏོགས་དེ་རེད། གཞན་པ་དེ་ཡིན་ན་རྒྱ་ནག་གི་མི་རིགས་ལས་ཁུངས་ཟེར་མཁན་དེ་རེད། མི་རིགས་ལས་ཁུངས་ཟེར་མཁན་དེ་ཡིན་ན། རྒྱ་ནག་སྲིད་གཞུང་ཁོངས་བྱས་བྱས་ཡིན་ན་རྒྱལ་སྲིད་སྤྱི་ཁྱབ་ཁང་ནང་ཡོད་རེད། དེ་སྔོན་ལ་ཟེར་ན་དང་ལས་ཁུངས་དེ་གཉིས་ནས། ག་དུས་ཡིན་ནའི་འཐབ་ཕྱོགས་གཅིག་གྱུར་གྱི་ཡིག་ཆ་དང་དེ་ཚོ་བལྟས་པ་ཡིན་ན་ཞེ་དྲག་གི་དམར་ཤོག་གི་ཆབ་སྲིད་ཀྱི་རྣམ་པ་དེ་ཤུགས་ཆེ་དང་ག་དུས་ཡིན་ན་དམ་དྲག་དང་དེ་འདྲ་བྱེད་ཡག་དེ་ཡིན་ན་གཙོ་བོ་བྱས་འདོན་གྱི་རེད། དེ་དང་བསྡུར་བ་ཡིན་ན་མི་རིགས་ལས་ཁུངས་ཀྱི་འདོད་པ་ཁོང་ཚོས་བཀྲམ་ཤ་འགྱོ། ལྟོས་དང། སྤྱིར་བཏང་རྒྱ་ནག་མི་རིགས་ས་གནས་མི་རིགས་རང་སྐྱོང་གི་ཁྲིམས་ལག་བསྟར་བྱེད་ཡག་ཡིན་ཟེར་མཁན་དང། གཅིག་མི་རིགས་ཀྱི་སྐད་ཡིག་དེ་ཚོ་སྲུང་སྐྱོབ་བྱེད་དགོས་ཟེར་མཁན་དང་དེ་འདྲ་ཡིན་ན་མང་ཆེ་མི་རིགས་ལས་ཁུངས་ཀྱིས་འདོན་གྱི་རེད། ལོ་ཁ་ཤས་ཀྱི་གོང་ལ་ཡང་ཞི་ཅིན་ཕིང་གིས་མི་རིགས་ལས་ཁུངས་ཟེར་མཁན་དེ་འཐབ་ཕྱོགས་གཅིག་གྱུར་འོག་ལ་ཡང་བཟོས་སོང་ང། དེ་བཟོས་པའི་རྗེས་ལ་མི་རིགས་ལས་ཁུངས་ཀྱི་ཡིག་ཆ་དེ་ཚོ་ལྟོས་དང་ད་འཐབ་ཕྱོགས་གཅིག་གྱུར་དང་གཅིག་པུ་གཅིག་རྐྱང་ཆགས་བསྡད་པ་རེད། དེ་ག་ནང་བཞིན་བོད་ལ་ཡང་ད་རེས་སྐབས་སུ་ཕྲུ་གུ་སློབ་གྲྭ་ནང་བོད་སྐད་སློབ་སྦྱོང་བྱེད་མ་བཅུག་དང་དེ་ཚོ་མང་པོ་ཞུས་སོང་ང། དེ་ཚོ་སྒང་ག་ལ་ངས་འབྲེལ་བ་ངེས་ཅན་ཞིག་ཡོད་རེད་བསམ་གི་འདུག་ད་དེ་གཅིག་པོ་དེ་ཡིན་གྱི་མ་རེད་ད་ལས། དེ་ག་ནང་བཞིན་གྱི་ད་ད་རིང་རྒྱ་ནག་གི་གཞུང་ནང་ལོག་ལས་ཁུངས་ཁག་ཅིག་གི་དམར་ཤོག་ནང་ལོག་ཡར་ཟླ་སྒྲིལ་བཏང་བྱས་སྤྲད་བྱས་དབང་ཆ་གཅིག་སྡུད་བྱས་འགྲོ་བ་དེ་ཡིན་ན་དེ་ག་ནང་བཞིན་ང་རང་ཚོ་བོད་ལ་བྱུང་བ་ནང་བཞིན་ཅིག་རྒྱ་ནག་ཁྱོན་ཡོངས་ལ་ཡར་ཤུགས་རྐྱེན་ཡིན་ན་གལ་ཆེན་པོ་ཅིག་ཏན་ཏན་ཐེབས་མདོག་ཁ་པོ་རེད་བསམ་གྱི་འདུག་བྱས་ཙང་དེ་འདྲ་སོང་ཙང་ངས་བྱས་ན་དེ་རིང་བསྒྱུར་བཅོས་དེ་ཚོ་ཡིན་ན་བསྒྱུར་བཅོས་བྱས་བྱས་གོམ་པ་མདུན་སྤོས་བྱེད་རྒྱུ་ཕར་བཞག་གོམ་པ་ཕྱིར་བཤོལ་དང་ཐ་ན་ཅིག་བྱས་ན་ཁོ་རང་ཚོ་སྔན་མ་རྒྱ་ནག་གི་སྔན་མ་མདུན་མཆོངས་ཆེན་པོ་ཟེར་བྱས་ཟེར་གྱི་རེད་པ་མདུན་མཆོངས་ཆེན་པོའི་ཚབ་ལ་ད་ད་རིང་དེ་རྒྱབ་མཆོངས་ཆེན་པོ་ཅིག་རེད་བསམ་གི་འདུག་ཚོད་དཔག་བྱས་ན་ད་དེ་རིང་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ནང་ལོགས་ལ་ཡ་གཅིག་དཔོན་པོ་ཡར་མར་བསྐོ་ཡག་དང་འདེམས་བསྐོ་བྱེད་ཀྱི་འདུག་ལགས་ཡིན་ནའི་དོན་སྙིང་ཆེ་ཤོས་དེ་ལས་ཁུངས་ཀྱི་སྒྲིག་གཞི་དེ་ཚོར་བསྒྱུར་བཅོས་བཏང་བྱས་མང་པོ་ཅིག་དེ་སྔ་དང་མ་འདྲ་གི་དམར་ཤོག་གི་ལག་པ་དབང་ཆ་གཅིག་སྡུད་བྱས་དང་ཞི་ཅིན་ཕིང་གི་ལག་པ་ལ་ཡང་དབང་ཆ་གཅིག་སྡུད་བྱས་དེ་ཕལ་ཆེར་དེ་རིང་ཚོགས་འདུ་དེའི་ཕལ་ཆེར་དོན་སྙིང་གལ་ཆེ་ཤོས་ཀྱི་གནད་དོན་ཅིག་ཆགས་མདོག་ཁ་པོ་རེད་བསམ་གྱི་འདུག་བྱས་ཙང་དེ་རིང་ང་ཚོའི་ལས་རིམ་ད་ག་ཅོག་ཅིག་ཡིན། ང་ཚོའི་ལས་རིམ་དེ་ལ་དགོངས་འཆར་ག་རེ་ཡོད་ནའི་ལན་བཞག་རོགས་གནང་ཞུ་གི་ཡིན་ལ། ད་ག་ནང་བཞིན་ཡང་ཡག་པོ་བྱུང་འདུག་ན།